ཡང་དག་པར་ནོར་བའི་ཆོས་ནི་མི་ལུས་དེ་ཡི་སྟེང་དུ་ཚེ་རིང་བ་དང་ནད་མེད་པ་དང། གཟུགས་བཟང་བ་ལ་སོགས་པ་འདི་འགྲུབ་དགོས་བྱུང་སོང་ན་སེམས་ཅན་བཀའ་དྲིན་ལ་བརྟེན་ནས་ཡོང་དགོས་འདུག་པ། སེམས་ཅན་མེད་ན་ནི་རྒྱུ་བསགས་ས་ཡོད་མ་རེད་བ། རྒྱུ་མེད་ན་འབྲས་བུ་ཡོང་གི་མ་རེད་བ། ཡང་དག་པར་ནོར་བའི་ཆོས་ནི་ཐེག་པ་ཆེན་པོའི་ལམ་འབྲས་བུ་དང་བཅས་པ་ཡོངས་སུ་གྲུབ་པ་གང་གི་སེམས་ཅན་དེ་ལ་བརྟེན་ནས་བྱུང་བ་རེད། ཐོག་མར་ཐེག་པ་ཆེན་པོ་ལ་ཞུགས་པ་དེ་སེམས་ཅན་བཀའ་དྲིན་རེད།

ལྟ་བུ་འོ་སྙམ་དུ་ཤིན་ཏུ་གཅེས་ཤིང་ཕངས་པའི་བློ་སྐྱེ་དགོས་ཏེ། ད་མ་རྒན་སེམས་ཅན་དེ་དག་ནི་ཨ་ནི་ཤི། དེ་དག་ལ་དམིགས་བྱས་ནས། བདག་ལ་དེ་ནི་ལེགས་ཚོགས་ཐམས་ཅད་འབྱུང་གནས། ལེགས་ཚོགས་ཐམས་ཅད་རང་ལ་སྟེར་བར་བྱེད་ཀྱི། འོ་དེ་ལྟ་བུ་ཡིན་པས་ན་ཤིན་ཏུ་གཅེས་ཤིང་ཕངས་པའི་བློ་སྐྱེ་དགོས་ཏེ་མགོན་པོ་ཀླུ་སྒྲུབ་ཀྱིས། དེ་དག་ཡིད་བཞིན་ནོར་བུ་སྟེ་བུམ་པ་བཟང་ཡིན་འདོད་འཇོའི་བ། དེ་ཕྱིར་ལྷ་དང་བླ་མ་བཞིན་དེ་དག་བསྟེན་པར་བྱ་བ་ཡིན་ལུང་དང་རིགས་པས་ཡོངས་སུ་བསྟེན་ནས་ནི། སེམས་ཅན་ཀུན་ལ་བདག་གི་བློ། སེམས་ཅན་ཀུན་ལ་བདག་བཞིན་སྙོམས་སློབ་པའི། དམ་པའི་ལག་ཏུ་དགེ་ལེགས་ཐམས་ཅད་ནི་ཡུན་མི་རིང་བར་འབྱུང་བར་འགྱུར་བ་ཡིན་ཞེས་དང། དགེ་བའི་བཤེས་གཉེན་གླང་རི་ཐང་པའི་བློ་སྦྱོང་ལས་དེ་བདག་ནི་སེམས་ཅན་ཐམས་ཅད་ལ་ཡིད་བཞིན་ནོར་བུ་ལས་ལྷག་པའི། དོན་མཆོག་སྒྲུབ་པའི་བསམ་པ་ཡིས་མཆོག་ཏུ་གཅེས་པར་འཛིན་པར་ཤོག་ཟེར། དགེ་བཤེས་གླང་རི་ཐང་པའི་བློ་སྦྱོང་གི་ཚིག་ཟིན་གྱི་དོན་ཡིན་པ་རེད། དེས་ན་མ་རྒན་སེམས་ཅན་དེ་ཐམས་ཅད་རང་གི་སྲོག་ལས་ཕངས་ཆེས་གཅེས་པར། ཤེས་པར་བྱའོ། དེ་ལྟར་བྱེད་ནུས་པ་བླ་མ་ལྷས་བྱིན་གྱིས་བརླབ་ཏུ་གསོལ། སྙམ་དུ། མ་རྣམས་གཅེས་བཟུང་བདེ་ལ་འགོད་པའི་བློ་མཐའ་ཡས་ཡོན་ཏན་འབྱུང་བའི་སྒོར་མཐོང་ནས་འགྲོ་བ་འདི་དག་བདག་གི་དགྲར་ལངས་ཀྱང་སྲོག་ལས་གཅེས་པར་འཛིན་པར་བྱིན་གྱིས་རློབས་ཞེས་གསོལ་བ་ཤུགས་དྲག་ཏུ་བཏབ་པས་བླ་མ་ལྷ་ཚོགས་རྣམས་ཀྱི་སྐུ་ཡི་ཆ་ལས་བདུད་རྩི་སྣ་ལྔ་འོད་ཟེར་དང་བཅས་པའི་རྒྱུན་བབས། རང་གཞན་སེམས་ཅན་ཐམས་ཅད་ཀྱི་ལུས་སེམས་ལ་ཞུགས་པས་དེ་དང་དེ་ཡི་གེགས་བྱེད་བྱང་དེ་དང་དེ་ཡི་རྟོགས་པ་ཁྱད་པར་ཅན་རང་གཞན་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་སྐྱེས་པར་བསམ་མོ། དེ་ལྟར་བདག་གཅེས་འཛིན་གྱི་སྐྱོན་དང་གཞན་གཅེས་འཛིན་གྱི་སྐྱོན་ཡོན་དུ་མ་ནས་བསམས་ཏེ་མ་རྒན་སེམས་ཅན་རྣམས་ལ་བྱམས་པ་དང་སྙིང་རྗེ་ཤུགས་དྲག་པོ་སྐྱེས་པ་ན་བདག་གིས་མ་རྒན་སེམས་ཅན་དེ་རྣམས་འཁོར་བའི་གནས་ནས་སྒྲོལ་བ་ལ་བདག་གཞན་མཉམ་བརྗེ་ཡི་བསམ་པ་བསྐྱེད་དགོས་པར་འདུག་ཀྱང་དེ་ལྟ་བུའི་བསམ་པ་དེ་བསྐྱེད་པར་ནུས་སམ་མི་ནུས། མི་ནུས་ན་ནི་འབད་ཀྱང་ངལ་བ་འབྲས་མེད་དུ་འགྱུར་ལ། ནུས་ན་ནི་བསྐྱེད་པར་བྱའོ་སྙམ་དུ་བརྟག་དགོས་ཏེ། བླུན་པོ་རྣམས་ནི་ཕན་ཡོན་ཆེ་ཟེར་བ་ཙམ་གྱི་ཚིག་ཙམ་གྱི་རྗེས་སུ་འཇུག་པ་ཡིན་ལ། བློ་གྲོས་དང་ལྡན་པ་རྣམས་ཀྱང་ནི་བྱ་བ་གང་བྱས་ཀྱང་ཚིག་ཙམ་གྱི་རྗེས་སུ་མི་འཇུག་པར། བྱ་བ་དེ་བྱེད་པ་ལ་དགོས་པ་ཡོད་མེད་དང་དགོས་པ་ཡོད་ཀྱང་རང་གིས་སྒྲུབ་ནུས་མི་ནུས་བརྟགས་ནས་འཇུག་པ་ཡིན་ནོ། དེ་ལྟར་བརྟགས་པ་ན་བདག་གཞན་མཉམ་བརྗེ་ཡི་བསམ་པ་ངེས་པར་བསྐྱེད་ནུས་ཏེ། དཔེར་ན་རང་གི་དགྲ་མཐོང་བ་དང་ཐོས་པ་ཙམ་གྱིས་ཀྱང་མི་འདོད་པ་ཆེན་པོ་ཞིག་སྐྱེ་བ་ཞིག་ཀྱང་ཕྱིས་མཐུན་ནས་ཤིན་ཏུ་མཛའ་བར་གྱུར་བ་ན་དེ་མེད་པར་སྐད་ཅིག་ཀྱང་སྡོད་མི་ཚུགས་པ་ལྟ་བུ། ཤིན་ཏུ་གཅེས་པའི་བློ་སྐྱེ་བ་མྱོང་བས་གྲུབ་པ་བཞིན་ནོ་ཟེར། འོ་དེའི་ཁ་ཐུག་དེ་འདྲ་ན་ནི་ང་ཚོ། རང་གཅེས་འཛིན་དེ་ཡིན་ན་སྐྱོན་རྐྱང་རྐྱང་རེད་བ། གཞན་གཅེས་འཛིན་དེ་ཡིན་ན་ཡོན་ཏན་རེད་བ། ཡོན་ཏན་ཡོད་ཙང་བདག་གཞན་གཉིས་པོ་དེ་ངེས་པར་དུ་བརྗེ་དགོས་ཀྱི་འདུག། བརྗེ་ཟེར་དེ་ག་འདྲ་རེད་ཟེར་ན། ད་ལྟ་རང་གཅེས་པར་འཛིན་ནས་གཞན་ཡལ་བར་འདོར་བ་དེའི་ཚོད་ཙམ་གྱིས་རང་ཡལ་བར་དོར་ནས་གཞན་གཅེས་པར་འཛིན་དགོས་ཀྱི་འདུག་ཟེར་དེ་བརྗེ་དེ་ཡིན་པ་རེད། འོ་དེ་བརྗེ་དགོས་ཀྱི་འདུག་དེ་བརྗེས་པ་ཡིན་ན་ཁེ་བཟང་མ་གཏོགས་གྱོང་ཅིག་ནི་ཡོད་མ་རེད། ཁྱེད་སོང་མ་ཐུབ་བྱང་ཡོད་མ་རེད། ད་རང་ལ་རྟོགས་པ་གོང་ནས་གོང་འཕེལ་དུ་འགྲོ་བ་དང་གནས་སྐབས་ནས་འཁོར་བ་ནས་འཁོར་བའི་གནས་སྐབས་སུ་ལ་ཡང་ནི། ཕུན་སུམ་ཚོགས་པ་བདེ་ལེགས་ཕུན་སུམ་ཚོགས་པ་ཤ་སྟག་མ་གཏོགས་སྡུག་པོ་རྩ་ནས་ཡོང་ཡ་ཡོད་མ་རེད་སྡུག་བསྔལ་རྩ་ནས་ཡོད་མ་རེད། རང་ཡལ་བར་དོར་ནས་གཞན་གཅེས་པར་བརྩིས་པ་ཡིན་ན་གནས་སྐབས་སུ་ཡང་ནི་བདེ་བ་རྐྱང་གཅིག་མ་གཏོགས་མེད་པར་ཆགས། མཐར་ཐུག་ས་ལམ་གྱི་རྟོགས་པ་ཡང་མྱུར་དུ་རྫོགས་བྱས་ནས་མྱུར་དུ་མངོན་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་དེ་ཡང་དེ་ལས་འབྱུང་བ་རེད། དེ་ཡིན་ཙང་རང། གཅེས་འཛིན་ཡལ་བར་དོར་རང་ཡལ་བར་དོར་ནས་གཞན་གཅེས་པར་ངེས་པར་དུ་འཛིན་དགོས་ཀྱི་འདུག་འཛིན་པ་དེ་ཡིན་ན་ཕན་ཡོན་ཆེན་པོ་ཞིག་རེད་འདུག་ཡིན་ན་ཡང་དེ་ནུས་ཀྱི་འདུག་མི་འདུག་བརྟག་དཔྱད་བྱེད་དགོས་རེད། དེ་ཕན་ཡོན་ཡོད་རེད་དེ་རང་གཅེས་ཡལ་བར་དོར་ནས་གཞན་གཅེས་པར་འཛིན་ནུས་ཀྱི་འདུག་མི་འདུག་དེ་བརྟག་དཔྱད་བྱེད་དེ་ཀུ་ལ་ངེས་པར་དུ་དེ་ནུས་གི་རེད། ནུས་ཡང་དེ་ག་འདྲ་ཟེར་ནུས་གི་རེད་ཟེར་ན་དཔེར་ན་ལ་ཆ་བཞག་གི་ཡིན་ན་ང་རང་ཚོ་འདྲ་འདྲ་ཡི་ནང་ནས་ཤིན་ཏུ་བས་མི་འདོད་པ་གཅིག། མཐོང་བ་ཙམ་གྱིས་སོ་སོའི་བའི་ཁོང་ཁྲོ་ཟ་ཡ་ཞིག་དང་ཨམ་ཅོག་ནང་ཐོས་པ་ཙམ་གྱིས་ཁོང་ཁྲོ་ཟ་མཁན་གཅིག་ནམ་ཞིག་གི་ཚེ་ན་རྐྱེན་ཕྲན་བུ་གཅིག་ལ་བརྟེན་ནས་ཁོ་གྲོགས་པོ་ཆགས་བྱས་ནས་གྲོགས་པོ་ཆགས་བྱས་ནས་ཨ་ནི་ཁོ་གཉིས་མཐུན་རུ་མཐུན་རུ་འགྲོ་དེ་ཁོ་ལ་དགའ་དགའ་ཤི་རེ་དེ་ཁོ་ལ་ཨ་ནི་གྲོགས་པོ་གྲོགས་ན་ཆགས་བྱས་ནས་ཁོ་མེད་ན་སོ་སོ་སྡོད་མི་ཐུབ་པ་ནང་བཞིན་ཆགས་ཀྱི་ཡོད་རེད། དེ་ཡོད་ཐག་ཆོད་ཡོད་རེད་བ། ཚེ་སྟོད་ཀྱི་དགྲ་དེ་ཚེ་སྨད་གཉེན་ལ་འགྱུར་དུས་འུ་ཐུང་བ་འགའ་ཞིག་གིས་བྱས། ཚེ་སྟོད་ལ་ཨ་ནི་བསྒྲགས་པའི་ཕར་ཚུར་གསོད་རེས་གྱི་གྱེར་ཏེ་སོའི་གང་ཚུལ་གྱི་རི་དེ་ནི་རྐྱེན་ཕྲ་མོ་གཅིག་ལ་བརྟེན་བྱས་ནས་ནམ་ཞིག་ཚེ་ན་ཁོ་གཉིས་གྲོགས་པོ་ཆགས་བྱས་ནས་ཅི་ཞོག་གོ་ཅི་གཉིས་ཀ་བས་མཉམ་དུ་འགྲོ་དགོས་ཀྱི་ཚུལ་ལྟར་ནི། ནི་གཅིག་ལས་གཅིག་ཡིན་རང་རང་བྱེད་དགོས་ཀྱི་ཚུལ་ལྟར་ནི། འོ་དེ་འདྲ་ཅིག་ཆགས་འགྲོ་དགོས་དོན་དེ་འདྲ་ཆགས་ཀྱི་ཡོད་ཙང་སེམས་ཅན་ཐམས་ཅད་ལ་ཨ་ནི་དེ་ལྟ་བུ་གོམས་པ་ཡིན་ན། རང་ཡལ་བར་དོར་ནས་གཞན་གཅེས་པར་འཛིན་པའི་བློ་དེ་ཡིན་ན་ངེས་པར་དུ་སྐྱེ་ནུས་ཀྱི་ཡོད་ཟེར།

གོལ་ས་གཅིག་དེ་ཡིན། རང་ཡལ་བར་དོར་ནས་གཞན་གཅེས་པར་འཛིན་པའི་བློ་བསྐྱེད་པའོ། མདོར་ན་བདག་ཅག་གི་སྟོན་པ་ཐུགས་རྗེ་ཅན་དེ་ཉིད་ཀྱིས་བདག་གཞན་བརྗེ་བར་མཛད་པས་རང་གཞན་གྱི་དོན་ཕུན་སུམ་ཚོགས་པ་དེ་འདྲ་ཐོབ། བདག་ཅག་བྱིས་པ་རྣམས་ཀྱིས་གཞན་ཡལ་བར་དོར་ནས་རང་གཅེས་པར་བཟུང་བས་འཁོར་བའི་མཐའ་མེད་དུ་ལུས་ནས་སྡུག་བསྔལ་རྒྱུན་མར་མྱོང་བ་དེ་བྱུང་བ་ཡིན་པས། མདོར་ན་ནི་ང་རང་ཚོ་བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པ་དང་ང་གཉིས་པོ་དེ་མཉམ་དུ་ཡོང་བ་རེད་བ། འཁོར་བ་ཐོག་མ་མེད་པ་ནས་མཉམ་དུ་འཁོར་བ་པའི་སེམས་ཅན་བྱས། སྡུག་བསྔལ་མཉམ་དུ་མྱོང།

ཚུལ་འདི་ནི་སྤྱོད་འཇུག་ལས་འཇིག་རྟེན་བདེ་བ་ཇི་སྙེད་པ་དེ་ཀུན་གཞན་བདེ་འདོད་ལས་བྱུང་འཇིག་རྟེན་སྡུག་བསྔལ་ཇི་སྙེད་པ་དེ་ཀུན་རང་བདེ་འདོད་ལས་བྱུང་མང་དུ་བཤད་ལྟ་ཅི་ཞིག་དགོས་བྱིས་པ་རང་གི་དོན་བྱེད་དང་ཐུབ་པ་གཞན་གྱི་དོན་མཛད་པ་འདི་གཉིས་ཀྱི་ནི་ཁྱད་པར་ལྟོས། བདག་བདེ་གཞན་གྱི་སྡུག་བསྔལ་དག་ཡང་དག་བརྗེ་བར་མ་བྱས་ན་སངས་རྒྱས་ཉིད་དུ་མི་འགྲུབ་ཅིང་འཁོར་བ་ན་ཡང་བདེ་བ་མེད་ཞེས་གསུངས་པའི་དོན་རྣམས་མཛད། འོ་དེ་སྤྱོད་འཇུག་གི་ཚིག་དེ་དག། བློ་སྦྱོང་གི་ཚུལ་དེ་དག་ནི་དེ་ནས་བསྡུས་པར་བླ་མ་མཆོད་པ་ནི་ཚུལ་འདི་བཞིན་དུ་གསུངས་པ་རེད། དེ་ལྟར་བདག་གཞན་བརྗེས་པའི་ཕན་ཡོན་དང་མ་བརྗེས་པའི་ཉེས་དམིགས། བསམས་བྱས་ནས་བདག་གཞན་མཉམ་བརྗེ་ཡི་སྒོམ་པ་ལ་སྤྲོ་ཤུགས་དང། སྒོམ་པ་དེ་གོམས་ན་ངེས་པར་སྐྱེ་ནུས་པ་མཐོང་ནས། བདག་གཞན་མཉམ་བརྗེ་ཡི་ངེས་པར་སྒོམ་འདོད་ཀྱི་བློ་འདུན་པ་ཤུགས་དྲག་པོ་བསྐྱེད་པ་ན། བླ་མ་ལྷ་བསྒོམ་བཞིན་པའི་སྒོ་ནས་དེ་ལྟར་བསམས་ཏེ། བདག་སྡུག་བསྔལ་མི་འདོད་ཅིང་བདེ་བ་འདོད་ན་ནི་སྡུག་བསྔལ་ཐམས་ཅད་ཀྱི་འབྱུང་གནས་ནི། བདག་གཅེས་འཛིན་དེ་ཡིན་པར་འདུག། ཡོན་ཏན་ཐམས་ཅད་ཀྱི་གཞི་རྟེན་ནི་གཞན་གཅེས་འཛིན་དེ་ཡིན་པར་འདུག་པས། ད་ནི་བདག་གིས་སྙིང་གི་དགྲ་བོ་བདག་འཛིན་འགོང་པོ་དེའི་དབང་དུ་སྐད་ཅིག་ཀྱང་མི་གཏོང་བར། རང་གཅེས་འཛིན་སྔར་མ་སྐྱེས་པ་གསར་དུ་མི་སྐྱེ་ཞིང་སྐྱེས་པ་རྣམས་རྒྱུན་གཅོད་པར་བྱ། མ་རྒན་སེམས་ཅན་རྣམས་གཅེས་པར་འཛིན་པའི་བློ་སྔར་མ་སྐྱེས་པ་ནི་གསར་དུ་བསྐྱེད། སྐྱེས་ཟིན་ནི་གོང་འཕེལ་དུ་བྱས་ཏེ། བདག་གཞན་བརྗེ་བའི་རྣལ་འབྱོར་དེ་ཉིད་ལ་ཉམས་ལེན་སྙིང་པོ་བྱའོ། དེ་ལྟར་བྱེད་ནུས་པར་བླ་མ་ལྷས་བྱིན་གྱིས་བརླབ་ཏུ་གསོལ་སྙམ་དུ་རང་ཉིད་གཅེས་འཛིན་རྒུད་པ་ཀུན་གྱི་སྒོ། མ་རྣམས་གཅེས་འཛིན་ཡོན་ཏན་ཀུན་གྱི། བཀོད་ཅིང་བཞི། དེ་ཕྱིར་བདག་བཞི་བགྱི་བའི་གནས་ཡོད་སྣོད་བཅུད་ལ་ཉམས་ལེན་སྙིང་པོ་བྱེད་པ་བྱིན་གྱིས་རློབས་ཟད་ད་བདག་བཞི་བགྱི་བའི་ལ་བཀྲུ་ཤུགས་ཀྱིས་སྦ་ཟད་དེ་རེད། ད་གིས་དེ་ལྡོག་ན་བྱེད་པ་རང་དུས་ཁོ་ན་དང་ཟད་དེ་ཡིན་ན་བདག་བཞི་བགྱིར་ནུས་པ། ད་ལྟ་དེ་ཡིན་ན་བདག་བཞི་བགྱི་བ་ལ་བཀྲུ་ཤུགས་ཀྱིས་སྦ་ཟིན་ཏེ་དཔེར་ན་ང་རང་ཚ་ད་ལྟ་རང་ད་བདག་བཞི་ཟིན་ཏེ་བགྱིད་དགོས་ཀྱི་འདུག་བདག་བཞི་སྙམ་བགྱིད་མ་དགོས་ན་ནི་ནི་ཆོས་ནི་ཕན་ཡང་མི་འདུག་བདག་བཞི་སྙམ་བགྱིད་ངེས་པར་དུ་དགོས་ཀྱི་འདུག་ཟེར་ན་ཡིད་ལ་དགའ་བ་དགོངས་ཀྱི་ནི་དེ་ལ་རྒྱུ་གཉིས་འདོད་པ་སྟེ། སྤྲོ་ཤུགས་བསྐྱེད་པ་ཟེར་དེ་ཚིག་བཞི་པོ་དེ་དེ་རེད། ཞེས་སོགས་གསོལ་བ་ཤུགས་དྲག་ཏུ་བཏབ་པས་བླ་མ་ལྷ་ཚོགས་རྣམས་ཀྱི་སྐུ་ཡི་ཆ་ལས་བདུད་རྩི་སྣ་ལྔ་འོད་ཟེར་དང་བཅས་པའི་རྒྱུན་བབས། རང་གཞན་སེམས་ཅན་ཐམས་ཅད་ཀྱི་ལུས་སེམས་ལ་ཞུགས་པས་དེ་དང་དེ་ཡི་གེགས་བྱེད་བྱང། དེ་དང་དེ་ཡི་རྟོགས་པ་ཁྱད་པར་ཅན་རང་གཞན་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་སྐྱེས་པར་བསམ་མོ། ཚུལ་དེ་དག་ནི་བློ་སྦྱོང་རྩ་ཚིག་ལས་ལེ་ལན་ཐམས་ཅད་གཅིག་ལ་བདའ་ཀུན་ལ་བཀའ་དྲིན་ཆེ་བར་བསྒོམ། དེ་ལྟར་བསམས་པས་མ་རྒན་སེམས་ཅན་རྣམས་ཤིན་ཏུ་གཅེས་ཤིང་ཕངས་པའི་རྣམ་པ་ཅན་གྱི་ཡིད་འོང་གི་བྱམས་པ་སྔར་ལས་ཀྱང་ཤུགས་དྲག་པ་དང་བརྟན་པ་དང་རྒྱ་ཆེ་བར་གྱུར་ཅེས་གསལ། སྔགས་ལས་བྱང་བསལ་ཏེ་སྔར་མ་བྱས་དྲན་འབྲས་དྲན་གཟུགས་བཟང་པོ་དེ་བསྒོམས་པ་ལ་བརྟེན་ནས་ཡིད་འོང་བྱང་བ་ཅི་མཆིས་ཀྱི་རུ་བ། ཡིད་འོང་བྱང་བ་ཅི་མཆིས་ཀྱི་རུ་བ་དེ་ལས་ཀྱང་ད་ལྟ་དེ་ཡིས་ནི་སེམས་ཅན་ཐམས་ཅད་ལ་མི་ཡི་གྱུར་ནས་ཡིད་འོང་བྱང་བ་དེ་སྔ་མ་དེ་ལས་ཀྱི་བྱང་བརྒྱུད་སྟོང་བརྒྱུད་ལས་ཤུ་དྲག་ཅི་མཆིས་ཀྱི་རུས། བརྟན་པོའི་ཞི་དྲག་ཡོང་གི་རུས། འོ་དེ་བདག་བྱིས་སྙིང་རྗེས་ཟིན་ཏེ་ནུས་པ་ཆེས་ཡོད། མ་རྒན་རྣམས་འཁོར་བའི་གནས་ན་ཉམ་ཐག་པའི་ཚུལ་བསམས་པས་སྙིང་རྗེ་ཤུགས་དྲག་ཏུ་འཕེལ་ཏེ། བདག་གིས་ཐབས་གང་བྱས་ན་ཡང་མ་རྒན་སེམས་ཅན་དེ་རྣམས་འཁོར་བའི་སྡུག་བསྔལ་དེ་ལས་ཐར་པར་བྱེད་ནུས་སྙམ་དུ་བསམས་པ་ན་སེམས་ཅན་རྣམས་ཀྱི་ངོས་ནས་ནི་དགེ་བའི་བསམ་པ་སྣ་རེ་སྐྱེ་བའང་ཤིན་ཏུ་དཀའ་བ། ནམ་ཡང་འཁོར་བ་ལས་ཐར་པའི་དུས་མེད་པ་ལྟ་བུ་འདུག་པས། ད་བདག་གིས་སེམས་ཅན་དེ་ཐམས་ཅད་ཀྱི་སྡུག་བསྔལ་རྣམས་བླངས་ཏེ། མ་རྒན་དེ་ཐམས་ཅད་འཁོར་བའི་སྡུག་བསྔལ་ལས་ཐར་བར་བྱ། དེའི་ཆེད་དུ་གཏོང་ལེན་བསྒོམ་པར་བྱའོ་ཞེས་དེ་ལྟར་བྱེད་ནུས་པར་བླ་མ་ལྷས་བྱིན་གྱིས་བརླབ་ཏུ་གསོལ་སྙམ་དུ་ཟེར། དེས་ན་རྗེ་བཙུན་བླ་མ་ཐུགས་རྗེ་ཅན་མ་གྱུར་འགྲོ་བའི་སྡིག་སྒྲིབ་སྡུག་བསྔལ་ཀུན་མ་ལུས་ད་ལྟ་བདག་ལ་སྨིན་པ། བདག་གི་བདེ་དགེ་གཞན་ལ་བཏང་བ་ཡིས་འགྲོ་ཀུན་བདེ་དང་ལྡན་པར་བྱིན་གྱིས་རློབས་ཞེས་གསོལ་བ་ཤུགས་དྲག་ཏུ་བཏབ་པས། བླ་མ་ལྷ་ཚོགས་རྣམས་ཀྱི་སྐུ་ཡི་ཆ་ལས་བདུད་རྩི་སྣ་ལྔ་འོད་ཟེར་དང་བཅས་པའི་རྒྱུན་བབས། རང་གཞན་སེམས་ཅན་ཐམས་ཅད་ཀྱི་ལུས་སེམས་ལ་ཞུགས་པས་དེ་ཚེ་དེའི་གེགས་རྐྱེན་སྦྱངས་དེ་དང་དེའི་རྟོགས་པ་ཁྱད་པར་ཅན་རང་གཞན་སེམས་ཅན་ཐམས་ཅད་རྒྱུད་ལ་སྐྱེས་པར་བསམ་མོ། བདག་གཞན་བརྗེ་བའི་བསམ་པ་ནི་ཐེག་ཆེན་བློ་སྦྱོང་གི་སྙིང་པོའི་ཡང་སྙིང་པོ་ཡིན་པས། དེ་བསྐྱེད་པ་ལ་ནན་ཏན་དུ་བྱས་ནས་སྐྱེ་བར་རྩལ་ཅི་ཡོད་ཀྱིས་འབད་དགོས་སོ་ཞེས་གོ་བའི་ཆེད་དུ་བླ་མ་ལ་ཐུགས་རྗེ་བསྐུལ་ཞེས་ཟེར། འབད་པའི་ཚེ་སྔོན་དུ་བཏང་ནས་ལམ་གྱི་སྙིང་པོ་དེ་རྒྱུད་ལ་སྐྱེ་བའི་གསོལ་འདེབས་བྱེད་པ་དང། དེ་ཡང་མ་མཐའ་ཡང་ལན་གསུམ་གྱི་བར་དུ་གསོལ་འདེབས་བྱ་དགོས་པར་གསུངས་ཏེ། བླ་མ་མཆོད་པའི་བརྒྱུད་པ་རྣམས་ལན་གསུམ་སྒྲོལ་སའི་གདུང་བ་དེ་རྣམས་ཀྱིས་གསོལ་ཟེར་ཏེ། ད་ལྟ་རི་ཁྲོད་པ་རྣམས་ལ་གསོལ་འདེབས་དེ་ལན་གསུམ་དུ་མཛད་རྒྱུ་ཡོད་དོ། རི་ཁྲོད་པ་རྣམས་ཀྱིས་ནི་ལན་མ་གསུམ་འདོན་གྱི་རེད་ཟེར། ད་ང་རང་ཚོ་བྱས་ན་ནི་གྲྭ་ས་ཆེན་པོ་འདི་ཚོས་ལན་མ་གཅིག་མ་གཏོགས་འདོན་གྱི་མ་རེད་པ། དེས་ན་སྐབས་འདིར་གཏོང་ལེན་སྒོམ་ཚུལ་ནི་བླ་མ་ལྷ་སྒོམ་བཞིན་པའི་སྒོ་ནས་རང་གི་མཐའ་འཁོར་དུ་མ་རྒན་སེམས་ཅན་ཐམས་ཅད་ལ།

མ་དེ་བདེ་བ་དང་བདེ་བའི་རྒྱུ་ཐམས་ཅད་དང་ལྡན་པར་བྱས་སོང་སྙམ་དུ་དགའ་བ་བསྒོམ། རླུང་ཚུར་རྔུབ་པ་དང་མཉམ་དུ་མ་དེའི་རྒྱུད་ཀྱི་སྡིག་པ་དང་སྡུག་བསྔལ་ཐམས་ཅད། སྐྲ་གྲིས་སྐྲ་བཞར་བ་བཞིན་དུ། ནག་ལི་ལི་བྱས་ནས་མ་ཡི་སྣ་བུག་གཡོན་པ་ནས་ཐོན་ཏེ། རླུང་གིས་ཚུར་དྲངས་ནས་རང་གི་སྣ་བུག་གཡོན་པ་ནས་ཞུགས། སྙིང་ནང་དུ་གཅེས་འཛིན་ལ་གནས་པའི་ཐོག་ཏུ་ཕོག་པས་གཅེས་འཛིན་ཐུགས་ཀྱིས་བརླག། མ་དེ་རྣམས་སྡུག་བསྔལ་དང་སྡུག་བསྔལ་གྱི་རྒྱུ་ཐམས་ཅད་དང་བྲལ་སོང་སྙམ་དུ་དགའ་བ་བསྒོམ། དེ་ལ་བློ་འབྱོངས་པ་ན་ཕ་ལ་སོགས་པའི་གཉེན་གཞན་རྣམས་ལ་གཏོང་ལེན་དེ་ལྟར་དུ་བསྒོམ་དེ་ནས་རིམ་གྱིས་རྒྱ་ཇེ་ཆེར་བཏང་སྟེ་ནམ་མཁའི་མཐའ་ཁྱབ་ཀྱི་སེམས་ཅན་ཐམས་ཅད་ལ་གཏོང་ལེན་དེ་ལྟར་དུ་བསྒོམ་མོ། དེ་ནས་རང་གི་ལུས་ལོངས་སྤྱོད་དུས་གསུམ་དགེ་བ་དང་བཅས་པ་ཐམས་ཅད་འོད་དཀར་པོའི་རྣམ་པར་ནམ་མཁའི་མཐའ་ཁྱབ་ཀྱི་སེམས་ཅན་ཐམས་ཅད་ལ་དུས་གཅིག་ཏུ་གཏོང་སེམས་ཅན་ཐམས་ཅད་ཀྱི་སྡིག་སྒྲིབ་དང་སྡུག་བསྔལ་ཐམས་ཅད་དུས་གཅིག་ཏུ་ཚུར་བླངས་པས། སེམས་ཅན་ཐམས་ཅད་སྡིག་སྒྲིབ་དང་སྡུག་བསྔལ་ཐམས་ཅད་ལས་ཐར་ཏེ་སངས་རྒྱས་པར་བསམ། དེ་ནས་སྣོད་ཀྱི་འཇིག་རྟེན་རྣམས་ལ་གཏོང་ཞིང་ཉེས་སྐྱོན་ཐམས་ཅད་ཚུར་བླངས་པས་སྣོད་ཐམས་ཅད་དག་ནས་དག་པའི་ཞིང་ཁམས་བདེ་བ་ཅན་ལྟ་བུ་ཤ་སྟག་ཏུ་འགྱུར་རོ། ད་ནི་བདག་གིས་སེམས་ཅན་ཐམས་ཅད་འཁོར་བ་ལས་སྒྲོལ་ནུས་པ་རེ་དགའ་སྙམ་དུ་དགའ་བ་ཆེན་པོ་བསྒོམ། དེ་དག་ཀྱང་སྙིང་པོ་བསྡུས་ནས་ཅུང་ཟད་ཅིག་བཀོད་པ་ཡིན་གྱི། བདག་གཞན་བརྗེ་བའི་བསམ་པ་རློན་པོ་ཞིག་བསྐུལ་ནས་གཏོང་ལེན་སྒོམ་ཚུལ་ནི་ཤིན་ཏུ་རྒྱ་ཆེ་བའི་གདམས་ངག་སྟེ། དེ་ལ་དམིགས་པའི་གནད་མང་དུ་ཡོད་ཅིང་དེའི་སྒོ་ནས་སངས་རྒྱས་བྱང་སེམས་རྣམས་ལ་མཆོད་པ་བྱེད་ཚུལ། བླ་མ་དམ་པའི་ཞབས་ཏོག་ཏུ་དམིགས་པར་བྱེད་ཚུལ་སོགས་མན་ངག་གི་གནད་ཤིན་ཏུ་གསལ་བའི་རྒྱ་ཆེ་བ་ཡོད་པ་རྣམས་ལ་བློ་སྦྱོང་གི་ཁྲིད་ཡིག་ཏུ་བྲིས་ཟིན་ཏོ། སྔར་བཤད་པའི་གཏོང་ལེན་སྒོམ་ཚུལ་དེ་ནི་བློ་སྦྱོང་གི་རྩ་ཚིག་ཏུ་གཏོང་ལེན་གཉིས་པོ་སྤེལ་མར་བསྒོམ་ལེན་པའི་གོ་རིམ་རང་ནས་བརྩམ། དེ་གཉིས་རླུང་ལ་བསྐྱོན་པར་བྱ་ཞེས་གསུངས་པའི་དོན་ནོ་བློ་སྦྱོང་གི་དོན་ཚན་གསུམ་པ་རྐྱེན་ངན་ལམ་དུ་བསྒྱུར་བ་ནི། གཏོང་ལེན་སྒོམ་ཚུལ་དེ། དེས་ན་རྗེ་བཙུན་བླ་མ་ཐུགས་རྗེ་ཅན་ཡོད་ས་དེ་རེད་དེ་ཚིག་བཞི་པོ་དེ། ཚིག་ལྔ་ཡོད་རེད་པ། དང་པོ་དེ་ཡིན་ན་མ་གྱུར་འགྲོ་བའི་སྡིག་སྒྲིབ་སྡུག་བསྔལ་ཀུན་མ་ལུས་ད་ལྟ་བདག་ལ་སྨིན་པ་དང་བདག་གི་བདེ་དགེ་གཞན་ལ་བཏང་བ་ཡིས་འགྲོ་ཀུན་བདེ་དང་ལྡན་པར་བྱིན་གྱིས་རློབས་ཟེར་དེ་མ་གཏོགས་ཡོད་མ་རེད། དེ་ནས་སློབ་མ་ཚོ་གིས་ཡར་ཞུས་ནས། ད་གཏོང་ལེན་གྱི་ཚིག་ངོ་མ་དེ་དངོས་གཞི་དེ་དེ་རེད་བཞག་ཟེར་དེ་ཞེ་དྲག་པའི་ཚིག་དེའི་ནུས་པ་ཆེན་པོ་ཞེ་དྲག་འདུག་དེ་ཡི་རྩར་བླ་མ་ཐུགས་རྗེ་བསྐུལ་བའི་གི་ཚིག་གཅིག་བཅུག་རོགས་གྱིས་ཟེར་ནས། ཡར་ཞུས་ནས་པན་ཆེན་བློ་གཟུ་ཆོས་རྒྱལ་མཛད། ན་བློ་གཟུ་ཆོས་རྒྱལ་མཛད་དེ་ནང་གི་གཙོས་བླ་མ་ཐུགས་རྗེ་ཆེ་ཡིས་དེ་ནང་གསལ་དེ་ཡིན་ན། རྒྱུ་མཚན་བསྐུལ་བར་བ་དེ་ནང་གསལ་དེ། རྒྱུ་མཚན་ག་རེ་བསྐུལ་བར་ཟེར་ན་གོང་དུ་རང་སྤྱི་མཚན་གྱི་སྐྱོན་དང་གཞན་སྤྱི་མཚན་གྱི་ཡོན་ཏན། ཡང་མདའ་བཞི་སྦྱིན་ནུས་པ་མདའ་བཞི་སྒྲུབ་བ་ལ་སྤྲུལ་ཤོག་ཅེས་པའོ་དེ་ལྟ་བུ་ཡིན་ན་ཟེར། དེ་ལྟ་བུ་ཡིན་པ་ཡིན་ན་ད་ནི་བླ་མ་ཐུགས་རྗེ་ཆེ་ཁྱེད་རང་གི་མཁྱེན་རོགས་གྱིས། ཁྱེད་རང་གི་ང་དགོངས་རོགས་གྱིས་ང་ད་རེས་ནས་བཟུང་སྟེ་བདག་གཞན་བརྗེ་བྱས་ནས་ནི་གཏོང་ལེན་སྒོམ་གྱི་ཡིན། འོ་དེ་བཟོ་ཞིག། ཡར་བསྐྱོན་པ་ཡིན་པ་རེད་རྗེས་མ་ཡར་བསྐྱོན་པ་རེད་མ་གཏོགས་དང་པོ་བླ་མ་མཆོད་པ་རྩོམ་དུས་སྐབས་ལ་ཚིག་ལྷག་མ་དེ་ཡོད་མ་རེད་ཚིག་རྐང་དེ་འོང། གཞན་མ་དེ་ཚོ་གོང་ཚིག་བཞི་རེ་བཞི་རེ་ཤ་སྟག་རེད་པ། ཚིག་ལྔ་བྱས་པ་དེ་དེ་མ་གཏོགས་ཡོད་མ་རེད། བློ་གྲོས་སློང་བ་སོགས་ཀྱིས་ནི་བླ་མ་ཐུགས་རྗེ་བསྐུལ་བ་ཅན་ཉི་མ་གཅིག་སྐྱེ་བོར་གྱིས་སེ། དེས་བས་བློ་འབྱོངས་ཀྱི་ཉོན་ལས་གཙོ་བོ་དྲངས་ཏེ་དེ་རེ་བཞག། འོག་ཏུ་སྟོང་ལས་འགོངས་ཏེ་ཀུན་ལ་ང་རང་ཚོ་ད་ལྟ། སྟོང་ལས་ཟེར་ཏེ་ག་རེ་རེད་ཟེར་ན། གཞན་ལ་སྙིང་རྗེ་གོང་ནས། གཞན་ལ་སྙིང་རྗེ་སྒོམ་བྱས་ནས་གཞན་གྱི་སྡུག་བསྔལ་དེ་རང་ལ་ལེན་པ། ཨ་ནི་གཞན་ཡི་བདེ་བ་ཕོངས་དུས་ཀྱི་དུས་ཚོད་ལ་སྙིང་རྗེ་སྒོམ་བྱས་ནས་ཨ་ནི་རང་གི་བདེ་བ་དེ་གཞན་ལ་ཕར་གཏད་པ། བདེ་སྡུག་གཉིས་པོ་དེ་ཚོང་རྒྱག་བྱས་ནས་གཞན་གྱི་སྡུག་བསྔལ་དེ་ཚང་མ་ཐམས་ཅད་རང་གིས་ཚུར་ལེན། རང་གི་བདེ་བ་ཚང་མ་ཐམས་ཅད་ཕངས་སེམས་མེད་པར་བྱས་ནས་གཞན་ལ་ཕར་གཏོང་ཡག་དེ་ལ་གཏོང་ལེན་ཟེར་དགོས་རེད་པ། ཨོ་དེ་ང་རང་ཚོ་བློ་གོམས་པ་མེད་པ་ཡིན་ཙང་ཐོག་མ་ཉིད་ནས་དེ་ལྟ་བུ་དེ་ཡོང་ཁག་པོ་ཞིག་རག་རེད། བསམ་བློ་རྩ་ནས་མ་གཏོང་ནོར་ད་ག་རེ་མ་ཚོ་བསམ་བློ་གཏོང་བྱས་ནས་ག་ལེ་ག་ལེ་བསམ་བློ་གཏོང་ཞེས་ད་ག་ནས་རྩ་ནས་མ་ནུས་པ་བྱས། སོ་སོ་སོ་སོ་ཞེད་སྣང་ཞིག་ཡང་ཅིག་ཏན་ཏན་ཡོང་གི་རེད་པ་ག་རེ་རེད་ཟེར་ན་མི་གཅིག་གིས་དེ་བ་ཅི་ན་ཚ་སྐྱུག་བྲོ་པོ་ཞེ་པོ་ཅིག་ན་བསྡད་ཡོད་ན་ད་ལྟ་ནད་དེ་ཚང་མ་ཐམས་ཅད་ཁྱེད་རང་ལ་བླངས་བྱས་ནས་ཁྱེད་རང་ན་བྱས་མི་དེ་ཡར་དྲག་བྱས་ནས་བདེ་བ་བྱེད་བྱོས་ཟེར་ན་ང་རང་ཚོ་ནུས་ཡས་རྩ་ནས་མེད་པ་ཆགས་ཀྱི་རེད་པ། གཞན་ཕར་ལ་ཡ་ཆེན་མེད་ཅེས་བསྡུ་བ་བཅས་གསལ་བསྡུ་བྱེད་ཀྱི་འདུག་ན་ཁོས་ཚགས་ངར་བསལ་རོལ་བྱེད་ཟེར་ནས་ང་ཚོ་ལོ་ཐོ་ཡས་མི་འདུག་བ་ཙག་ནི་ནུའི་ཆུ་ནི་མི་འདུག་བ། དཔེར་ན་འཕགས་པ་སྟོང་མེད་ནི་ཁྱི་མོ་ཏིག་གི་སྡུག་བསྔལ་དེ་ཚང་མང་ཐང་ཅད་རང་ལས་སློང་བའི་ཆེད་དུ་རང་གི་ཤ་དེ་གཅེས་བྱེད་ནི་སྦུ་རི་རི་ནི་ལེན་བྱེད་ནི་སོ་སོའི་ཤ་ཁུ་ལས་བླུག་ཡོད་ཀྱི་སུམ་པ་དེ་གཅིག་བར་བ་དེ་ང་རང་ཚོ་ད་རེ་ཟུང་ཡས་གར་སི་ཁོ་ཡིན་ན་བླུག་བྱུང་བས་འོང་གི་བླུག་མ་གོང་བས་འོང་གི་དེ་ལྟ་བུ་ཐོ་ཡས་ཆུ་ནི་མི་འདུག་བ། གཞན་པ་ལས་ནི་མི་དབུལ་པོ་ཆེ་ས་ཡ་གོ་ཡ་མི་བརྒྱད་ཅུ་དེས་བསྡུས་པ་ཡིན་ནའི་སོ་སོ་ཡི་ལུས་དེ་ལ་ནི་རྡོ་ལོ་ཐོང་གཅིག་གོང་ཕ་པིག་བྱས་ནས་དེ་ལས་གཏི་ནུས་རྡོ་ཡི་གཏི་ནུས་ཡང་མི་འདུག་ཨང། དེ་ཡི་བློ་མ་གོམས་པའི་དབང་གིས་བྱེད་ཡིན་པས། དེ་ཡིན་ཙང་དང་པོ་བློ་དེ་གོམས་པའི་དབང་གི་རྗེས་སུ་འགྲོ་དགོས་ཡིན་ཙང་བློ་དེ་གོམས་རུ་བཅུག་ཀྱི་ནི། ལེན་པའི་གོ་རིམ་རང་ནས་བརྩམ་ཟེར་སྡུག་བསྔལ་རང་ནས་བརྩམ་ཟེར་དུས་སྐབས་ལ། ཐོག་མ་ཨ་ནི་སྡུག་བསྔལ་ཚུར་ལེན་ཡ་དེ་རང་གི་སྡུག་བསྔལ་དེ་ལེན་ནི། རང་གི་སྡུག་བསྔལ་དེ་རང་ལ་ཚུར་ལེན་ནི་སྨིན་དུ་བཅུག་ཀྱི་ནི།

ཨོ་དེ་གོམས་ནས་ཡག་པོ་ཆགས་སྲིད་པས་ནི་བློ་སེམས་དེ་གོམས་ནས་ཡར་རེ་ཡར་རེ་ཡར་རེ་བརྒྱུགས་ནས་བློ་སྦྱོང་ཟེར་དེ་བྱེད་དུས་སྐབས་ལ་ནི་བློ་ཡར་འགྲོ་གི་འདུག་ཨ་ཨོ་དེ་འདྲ་ཞིག་བྱས་པ་ཡིན་ཙང་ནམ་ཞིག་གི་ཚེ་ན་ནི་ཚེ་རབས་དང་ཚེ་རབས་ནས་ཚེ་རབས་ཀྱི་བར་དུ་སྡུག་བསྔལ་ཐམས་ཅད་རང་གི་ལུས་སྟེང་ལ་བླང་ཐུབ་པ་ཅིག་དེ་འདྲའི་བློ་སྟོབས་ཅིག་སྐྱེ་གི་རེད་པ་དེ་ཡག་པོ་ཅིག་སྐྱེས་སྲིད་ན་དེ་ནས་རང་གི་ཚེ་འདི་ཡི་མ་ཚེ་འདི་ཡི་མ་དེ་སྡུག་བསྔལ་མྱང་ཐག་པ། ཨ་ནེ། མ་འོངས་པར་ཚེ་ཕྱི་མ་ལ་ཡང་ངན་སོང་གི་སྡུག་བསྔལ་ལ་སོགས་པ་མྱོང་དགོས་པ་རང་ལ་དེ་ནི་བཀའ་དྲིན་ཤིན་ཏུ་ཆེན་པོ་ཡིན་པ་དེ་ཚོ་བསྒོམས་བྱས་ནས། ཨ་ནེ་ཚེ་འདི་ཡི་མ་དེ་རང་གི་མདུན་ལ་གསལ་བཏབ་བྱས་ནས་སྡུག་བསྔལ་དང་སྡིག་པ་ཚང་མ་ཐམས་ཅད་ཚུར་བླངས་བྱས་ནས། རང་གི་སྣ་བུག་གཡས་པ་ནང་ལ་རླུང་གཏོང། ཨ་ནེ། རང་གི་དགེ་རྩ་དང། བདེ་བ། ལུས་ལོངས་སྤྱོད་ཚང་མ་དང་བཅས་མ་དེ་ལ་སྨིན་སོང་སོ་སོར་མི་བྱེད། ཨ་ནི་སྣ་ཁུང་གཡོན་པ་ནས་ཚུར་རྔུབ་དུས་སྐབས་ལ། མ་ཡི་སྡུག་བསྔལ། མ་ཡི་སྡིག་པ། མ་ཡི་སྡིག་སྒྲིབ་ཚང་མ་དང་བཅས་ནས་སྐྲ་བཞར་བ་ནང་བཞིན་བྱས་ནས་ཚུར་བླངས་པ་བྱས་ནས་རང་གི་ལུས་ལ་བབས། སྨིན་སོང་སོ་སོར་མི་བྱེད་རང་གི་སྣ་ཁུང། གཡོན་པ་ནང་ལ་ཚུར་རྔུབ་བྱས་ནས། རང་གཅེས་འཛིན་ཟེར་གྱི་དེ་ག་རང་སྤྲིན་ནག་པོ་ནང་བཞིན་བྱས་ནས་སྙིང་ག་ལ་ཆགས་བསྡད་ཀྱི། ངང་ཟེར་དེ་ཨོ་དེའི་སྟེང་དུ་ཐོག་བརྒྱབ་པ་ནང་བཞིན་བྱས་འདི་འདྲ་ཡིན་པས། སྤྲིན་གྱི་ཕུང་པོ་དེ་ཐོག་བརྒྱབ་དུས་སྐབས་ལ་འཐོར་འགྲོ་བ་ཇི་ལྟར་རིམས། རང་གཅེས་འཛིན་དེ་སྙིང་ག་ལ་ནག་པོ་པོ་བསྡད་དེ་ཀྱི་དེ་དེའི་ཐོག་ཏུ་ལ་ཡི་མ་སྨིན་བཅུག་བྱས། མ་ཡི་སྡུག་བསྔལ་དེ་ཚུར་ལེན་བྱས་ནས་སོ་སོ་ལ་སྨིན་བཅུག། ཨོ་དེ་འདྲ་དུ་གོམས་གོམས་གོམས་ནམ་ཞིག་ཚེ་ན་ཨ་ནི་ལོ་དང་ཟླ་བ་དེ་འདྲ་གོམས་དུས་སྐབས་ལ་ཨ་མ་ཡི་སྡུག་བསྔལ་དེ་ངོ་མ་ཁོ་རང་ནས་ལེན་པ་ལ་ཕེབས་བསྐྱུར་ནས་སྐྲག་པ་རྩ་ནས་མེད་པར་བྱས།

སོ་སོ་ནས་སོང་ཙང་ཐོག་མར་ལེན་པ་ཡིན་ན་ཏོག་ཙམ་བློ་དེ་འགྲོ་ལས་སླ་ཡོང་གི་རེད། ཐོག་མ་ནས་ནི་ང་རང་ཚོ་རྩ་ནས་འགྲོ་བ་མི་སྐྱིད་དེ་འདྲ་ཅིག་འདུག་ང་ཁྱོད་རང་ཁྱེར་ཤོག་ཟེར་ལེན་ཤོག་ཟེར་ན་ང་ཚོ་ཁྱོད་ནི་གྱད་སྙིགས་དུ་ཡོང་འདུག་ཨང། གྱད་སྙིགས་མ་དུ་བའི་ཁྱད། མི་གཅིག་བལ་དུ་བ་ཅིག་ལ་ན་ཚ་ཆེན་པོ་བྱུང་སོང་ན་ན་ཚ་དེ་ཁྱོད་རང་སྐུ་ལ་སྨིན་བཅུག་གི་ཟེར་ན་མི་དགོས་མི་དགོས་ཟེར་གི་རེད་བ་ང་ཚོ་ཞེད་ཐག་ཆོད། མི་དགོས་མི་དགོས་དེ་སྡུག་བསྔལ་དེ་མི་དགོས།

ཨ་ད་ལེན་པའི་གོ་རིམ་རང་ནས་བརྩམ་ཟེར་དེ་དེ་རེད། ཨོ་དེ་འདྲ་བྱས་པ་ཡིན་ན་དེ་ནས་གཏོང་ལེན་སྒོམ་ཟེར་དེ་གཙོ་བོ་དེ་རེད། ཨེ་གང་ཚོགས་ཀྱི་རེད་དེ། སྣ་སྒོ་ནས་དབུགས་ཕར་འགྲོ་དུས་སྐབས་ལ་རང་གི་བདེ་བ་ཚང་མ་ཐམས་ཅད་སེམས་ཅན་ལ་སྟེར་ཡོད་སོང་བསམ་བྱས། དེ་ཡང་དེ་ནས། འོད་ཟེར་དཀར་པོ་གི་རྣམ་པ། ཨ་ནི་ཟས་མེད་པ་ལ་ཟས་ལ་གྲུབ། གོས་མེད་པ་ལ་གོས་ལ་སྤྲུལ་གནས་མེད་པ་ལ་གནས་ལ་སྤྲུལ། ཆུ་མེད་པ་ལ་ཆུ་ལ་སྤྲུལ། ཨོ་དེ་འདྲ་སྤྲུལ་བྱས་ནས་རང་གི་ལུས་ཕར་སྤྲུལ་བྱས་ནས་ཚང་མ་ཐམས་ཅད་ལ་བེད་མེད་བྱས་ནས་བདེ་བ་ཕུན་སུམ་ཚོགས་པ་ཅིག་གྱུར་སོང་སོ་སོ་ནམ་ཕྱེད་ལོང་ཚུལ་དངོས་དེ་གོ་ལ་ནས་དམྱལ་བ་ཡི་དྭགས་དུད་འགྲོ་ལ་སོགས་པ་དེ་ནས་མཚོན་པའི་ནས་འཁོར་བ་པའི་སེམས་ཅན་ཡོངས་སུ་རྫོགས་པ། ཚང་མ་ཐམས་ཅད་ཀྱི་རྒྱུད་ལ་དེ་འདྲའི་ད་སྡུག་བསྔལ་ཚང་མ་ཐམས་ཅད་ང་ཡི་རྒྱུད་ལ་ཚུར་བླངས་བྱས་ནས།

ད་ལྟའི་དེ་ལས་མང་ཟེར་གྱི་མེད་རེད་ཅེ་ན་སང་ས་ར་མི་ཆེ་གློག་རྡོག་དེ་ལྟ་བུ་ཅིག་ཡོད་ཀྱི་དུས་ཚོད་ཅིག་ཏན་ཏིག་ཤར་ཡ་ཡོད་རེད་བ་ང་ཚོ་མ་འོངས་པ་ན་ད་ལྟ་ཤར་མ་ཐུབ་ན་མ་འོངས་པ་ན་དེ་ལྟ་བུ་ཤར་གྱི་བ་ནག་ཐོག་སེ་བྱས་ནས་སྒོམ་དགོས་རེད་ཟེར་ད་དེ་ད་ལྟ་གསུང་ཡན་དེ་དེ་རེད།

བརྡ་བཞི་ཅེས་པའི་གསུམ་པ་རླུང་པོ་ཆེ་དགུ་ནི་སྟོང་ལས་འགོངས་ཚུལ་ནི་ཤིན་ཏུ་རྒྱ་ཆེ་བའི་གདམས་ངག་སྟེ། དེ་ལ་སྨད་པའི་གནས་མང་དུ་ཡོད་ཀྱི། འོ་དེ་ལོ་ཚོད་བཞག་རེ། སྔར་བཤད་པའི་སྟོང་ལས་འགོངས་ཚུལ་དེ་ནི་རླུང་སྦྱོར་རྩ་ཚུལ་དུ་སྟོང་ལས་གཉིས་པོ་སྤེལ་མར་འགོངས་ཟིན། འོ་སྟོང་ལས་གཉིས་པོ་སྤེལ་མར་འགོངས་ཟིན་ཏེ་སྟོང་བ་ཟིན་ཏེ་ག་རེ་སྟོང་པ་རེད་ཟེར་ན་རང་གི་ལུས་ལོངས་སྤྱོད་དགེ་རྩ་ཐོག་བྱས་པ་སྲིན་བྱའི་སྟོང་ཆེ་ལས་བབས་སྟོང་བ་དེ་བྱས། ལེན་པ་ཟེར་ཡ་དེ་སེམས་ཅན་གྱི་དེ་འདྲའི་ད་སྡིག་པ་དང། སྒྲིབ་པ་ཚང་མ་ཐམས་ཅད་རང་ལ་ཚུར་བླང་བར་བྱེད། འོ་དེ་ཚོ་བྱས་ནས་གཏོང་ལེན་གཉིས་པོ་སྤེལ་མར་སྒོམ་ཟེར་ཡ་དེ་དེ་ལས་དེ་གཉིས་གཉིས་སྤེལ་ནས་སྒོམ་དགོས་རེད། ལེན་པའི་གོ་རིམ་རང་ནས་བརྩམ་ཟེར་ཡ་དེ། རང་ནས་དང་པོ་ནས་ལེན་ཟེར། དེ་གཉིས་རླུང་ལ་བསྐྱོན་པར་བྱ་ཟེར་ཡ་དེ་རླུང་འགྲོ་འོང་ཁོ་རང་རང་ལ་བསྐྱོན་བྱས་ནས་བྱེད་དགོས་རེད་ཟེར། སྣ་ཚོགས་བསྐྱེད་རིམ་གྱི་སྟོན་པ་རྣམས་ཐུན་མོང་བ་གཅིག་གིས་ན་དེ་ལས་རྒྱག་དགོས་རོགས་གཏོང་ལེན་སྒོམ་ཡ་དེ་ལ།

ད་སྣོད་ཀྱི་འཇིག་རྟེན་འདི་ན་ང་ཚོ་མི་དགེ་བཅུ་ཡི་དག་འདྲི། འདུལ་བ་བྱུང་འདི་གའི་ཚང་མ་ཐམས་ཅད་མི་དགེ་བཅུ་ཡི་བདག་འབྲས་རེད་པ་བཅུད་ཀྱི་སེམས་ཅན་རྣམས་བསམ་རྒྱུ་ཉོན་མོངས་ལས་མེད། བྱ་རྒྱུ་ལས་ངན་བསགས་པ་ལས་མེད། དེ་ཡི་དབང་གིས་ནག་ཕྱོགས་ལ་དགའ་བའི་ལྷ་ཀླུ་འབྱུང་པོ་རྣམས་མཐུ་སྟོབས་ཆེ། དེ་འདྲ་རེད་པ་ང་ཚོ་མི་རྣམས་ཀྱིས་བྱ་རྒྱུ་བསམ་རྒྱུ་ཉེས་པ་ཉོན་མོངས་ལས་མེད་པ་དང། ལས་ཀ་བྱེད་ཡ་དེ་ལས་ངན་བསགས་པ་ལས་མེད། དེ་འདྲ་བྱས་ཚར་སོང་ན་ནག་ཕྱོགས་ཚང་མ་ཐམས་ཅད་སྟོབས་ཆེ་རུ་འགྲོ་དགོས་རེད། ལས་ངན་མང་པོ་ཞིག་བསགས། ཉོན་མོངས་ཤུགས་ཆེ་རུ་ཆེ་རུ་འགྲོ་དུས་སྒང་ལ་ཨ་ནི་ནག་ཕྱོགས་ལ་དགའ་གི་ལྷ་དེ་ཚོ་གོང་ཁ་བས་མཐུ་རྒྱས་ཐག་ཆོད་བྱས་ནས་དགའ་ཐག་ཆོད་འགྲོ་དགོས་རེད། སྤྱིར་ཆོས་བྱེད་ཡག་ལ་གནོད་འཚེ་མང་ཟེར་ཨ་ནི་ཆོས་བྱེད་བྱེད་ལ་གནོད་འཚེ་དེ་མང་རུ་མང་རུ་འགྲོ་དེ་ཚོ་མཐུ་སྟོབས་ཡར་རྒྱས་བྱས་ནས་ཁྱད་པར་དུ་ཡང་ཐེག་ཆེན་གྱི་ཆོས་སྒོར་ཞུགས་པ་རྣམས་ལ་སྒོ་སྣ་ཚོགས་ནས་རྐྱེན་ངན་འདུ་བར་བྱེད་པས། སྐབས་འདིར་བློ་སྦྱོང་གི་ཆོས་དེ་འདྲ་བ་ཞིག་གི་ཉམས་ལེན་མེད་ན་ཆོས་མཐར་ཕྱིན་པ་ཤིན་ཏུ་དཀའ་ལ་ཟེར། འོ་དེ་སྐབས་དེ་སྙིགས་མ་ལྔ་ཤིན་ཏུ་བདོ་བའི་དུས་སུ་བློ་སྦྱོང་གི་ཉམས་ལེན་ཟེར་ཡ་དེ་མེད་པ་ཡིན་ན་ཆོས་མཐར་ཕྱིན་པ་དེ་ཧ་ཅང་དཀའ་བོ་ཞིག་ར་རེད། ང་རང་ཚོ་ལ་བར་ཆད་བྱེད་མཁན་མང་བར་ཆད་རེ་རེ་ནས་དེ་ཁ་གཏད་རེ་རེ་རེ་བཅག་དགོས་བྱུང་སོང་ན་དཀའ་ལས་ཁག་པོ་རེད་ད་རུང་བར་ཆད་རེ་རེ་ཁ་གཏད་རེ་རེ་རེ་བཅག་གནོད་བྱེད་ཀྱི་རེ་རེ་བྱུང་སྟེ་ཁ་གཏད་རེ་རེ་བཅག།

བར་ཆད་ཐམས་ཅད་གྲོགས་སུ་གྱུར། གནོད་བྱེད་ཐམས་ཅད་རང་ལ་ཆོས་ཀྱི་སྐུལ་མ་བྱེད་པའི་དགེ་བའི་བཤེས་གཉེན་ལྟ་བུར་སོང་ནས། ལམ་དུ་ཁྱེར་ཤེས་པ་ཞིག་བྱུང་ན་རྐྱེན་ངན་ཐམས་ཅད་བྱང་ཆུབ་སྒྲུབ་པའི་གྲོགས་སུ་འཆར་བར་གསུངས་པས་རྐྱེན་ངན་ལམ་དུ་ཁྱེར་བའི་ཉམས་ལེན་ཤེས་པ་ཞིག་ཤིན་ཏུ་གལ་ཆེའོ། རྐྱེན་ངན་ལམ་དུ་ཁྱེར་བ་ལེན་ཐབས་ཧ་ཅང་ནས་གལ་ཆེན་པོ་ཞིག་ར་རེད། དེས་ན།